ཞུ་ནས་མར་འོད་དམར་པོ། དེ་ཧ་ཅང་གི་གཟི་བརྗིད་ཆེན་པོ་ཅན་མ། བག་ཡོད་མ་ནི་རང་གི་སྤྱི་བོ་ནས་མར་ཞུགས་ནས། ཨ་ནི་སྙིང་ག་བཾ་ཡིག་ཏུ་གྱུར་པ། སྙིང་གའི་རང་སེམས་བཾ་ཡིག་གི་རྣམ་པ་ཅན་དུ། དབྱེར་མེད་རོ་གཅིག་ཏུ་གྱུར་པ་བསམས་ནས་བདེ་སྟོང་ལ་མཉམ་པར་བཞག། ད་བདེ་སྟོང་ལ་མཉམ་པར་བཞག་ཟེར་དུས། བདེ་བ་དེ་མྱང་བ་ལ་བདེ་བ་ཚོར་བ་ཚོར་བ་བདེ་བ་དེ་འཇམ་འཇམ་ཚོར་བ་ལ་འདོད་ཡག་དེ། ལུས་འདོད་སྟོང་བསམ་བསམ། སེམས་ཀྱི་དྲན་པ་དེ་ངེས་འགྱུར་གཅིག་གིས།

སྒྲིབ་པ། ཉོན་མོངས་དང་ཤེས་བྱའི་དྲི་མས་ལྷད་མ་ཞུགས་པའི་ངོ་བོ་བས་ངོ་བོ་རང་དྭངས་འོད་གསལ་བ་ཡིན་པ་སྟེ་བླ་མ་ངོ་བོ་ཉིད་ཀྱི་སྐུ་འོད་ཟེར་སྐུ་བཞི། བླ་མ་སྐུ་བཞི་སྟེ། རང་གི་སེམས་ལ་དྲངས་ཡ་དེ་དེ་རེད་དེ། ངེས་དོན་གྱི་བླ་མ་རྣལ་འབྱོར་སྒོམ་ལུགས་དེ་རེད་དེ། ད་བདག་ལྷར་བསྐྱེད་པའི་རྣལ་འབྱོར་གོ་དོན་བཾ་ཡིག་དེ་ཉིད་ཕར་ཕར་ཕར་ཕར་འགྲོ་དུས་སྣོད་བཅུད་གང་ག་ཁུག་ཁུག་ནང་དུ་འདྲིལ་ནས་བས་གང་ག་བཾ་ཡིག་ལ་གྱུར། ཚུར་ཚུར་ཚུར་བསྡུས་ཡོང་དུས་སྣོད་བཅུད་བཾ་ཡིག་ལ་གྱུར་ཚར་ཡིན་ཙང། ད། སྣོད་བཅུད་གང་ཡང་མ་ལྷག་པར་ཁོ་རང་ཁུར། བཾ་ཡིག་ཆུང་ཆུང་ཅིག་ལ་གྱུར་ཡོང་དུས་རང་གི་ལུས་ཡང་ཡོད་པ་མ་རེད། བཾ་ཡིག་གཅིག་པོ་མ་གཏོགས་མེད་པར་བྱས། ད་དེ་ནས་མ་འཆི་དུས་ཀྱི་འཆི་རིམ་ཤར་ཡག་དེ་བཞིན་གྱི་རེད་བ་དང། ཤི་འགྲོ་དུས་ནད་པ་ཕར་ཤི་འགྲོ་དུས་འབྱུང་བ་བཞི། ཐིམ་དགོས་རེད་དེ་དང། ནད་པ་ཕར་དགའ་རོགས་དགའ་རོགས་རེད་འགྲོ་དུས་དང་པོ་ས་ཆུ་ལ་ཐིམ་འགྲོ་དུས་འགུལ་སྐྱོད་གཏོང་མ་ཐུབ་རེད། ང་འགུལ་སྐྱོད་གཏོང་ཐུབ་མ་སོང་ཟེར་སྒོམ་དགོས་མ་རེད་ཕྱི་རྟགས་སྒོམ་དགོས་མ་རེད།

ང་ཚོ་མཆོད་ཁང་འདྲ་བོ་དེ་ལ་ཉལ་བསྡད་དུས། མཆོད་མེ་དེ་མཐོང་གི་མ་རེད་འདི་བས་སེར་ཏིང་ཏིང་བྱས་ནས་ཁང་པ་དེ་སེར་པོ་ཡོག་རོག་དེའི་གཟུགས་རབ་ཀྱིས་སེར་ཏིང་ཏིང་ཞིག་ཤར་གྱི་རེད་མར་མེའི་སྣང་བ་ཟེར་བ་དེ་ལ། དེ་སེམས་ལ་ཤར་གྱི་རེད་དེ་འདྲ་ཞིག་ཤར་བྱུང་བསམ་པ་བྱེད། ཨ་མདའ། འདི་རེད་མེ་རླུང་ལ་ཐིམ་སོང་བསམ་པ་རེད། ད་དེ་ནས་ཡ། ཐིག་ལེ་དེ་ཡ། འདི་རེད། ནཱ་ད་དེ་ལ་ཕར་ཀྱོག་ཀྱོག་གསུམ་ཡོག་རེད། ཨ་ཀྱོག་ཀྱོག་གསུམ་ཡོག་རེད།

ཆོས་སྐུ་ཡིན་བསམ་ང་རྒྱལ་གྱི་ཁོ་ཡ་ཡི་གེ་ཁེགས་ན་ཆོས་སྐུ་ཡིན་བསམ་སྒོམ་པ་ཡིན་ན་ཆོས་སྐུའི་ལམ་ཁྱེར་ཅེས་པ་རེད། རྣམ་པ་མཐུན་ལུགས་དེ་རེད། ད་ཡིན་ནའི་ཆོས་སྐུ། ཆོས་སྐུ་དེ་བས། ང་ཚོ་ཤི་འགྲོ་དུས་ཀྱི་ཆོས་སྐུ་དེ། མཉམ་བཞག་འོད་གསལ་དེ་རེད་བ་ཁ་ཤས་ཐུགས་དམ་བཞུགས་དེ་རེད་ཟེར་ཡ་འདྲ་བོ་དེ། སྟོང་པ་དུས་སུ་བག་ཆགས་ཚར་ནས། ཨ་ནི་སྟོང་སང་དེ་ལ། བས། རླུང་མ་གཡོ་བྱས་སེམས་ཀྱི་དེ་ལ་བསྡད་བཞག་དུས།

ཁམས་དཀར་དམར་ག་འུ་ཁ་སྦྱོར་བྱས། ཐིག་ལེ་སྟེང་དཀར་པོ་འོག་དམར་པོ་ཡུངས་དཀར་ལས་སྦོམ་ཡག་སྦོམ་ཡག་སྲན་མ་ལས་ཆུང་ངུ་ཅིག་སྙིང་ག་ན་ཡོད་རེད། ད་ད་འདྲ་འོད་གསལ་གྱི་སེམས་ཕྲ་མོ་ཕྲ་མོ་དེ་གཉུག་མའི་སེམས་ཐོག་མ་མེད་པར་ཡོང་དེ་ཡང་སེམས་དེ་དེ་ནང་སྡོད་ཀྱི་ཡོད་རེད། ད་དེ་གི་ཡུལ་ཡོད་མ་རེད་དེང་སང་ཁ་ཁའི་དྲན་ཤེས་མ་མ་རེད་ཁོས།

ད་བརྒྱལ་ནས་ཁོ་གཉིས་ཁ་ཕྱེ་འགྲོ་དུས། ད་བརྒྱལ་བ་སངས་ནས་ནག་ཐོམ་དེ་བརླགས་སོང། ཨ་ནི་འོད་གསལ་བྱེད་པའི་སྟོང་སང་སང་མ་གཏོགས་ད་ག་ཡང་ཡོད་མ་རེད་དེ་ཤིན་ཏུ་ཕྲ་བའི་རླུང་སེམས་རེད། སྤྱི་བཏང་ང་རང་ཚོ་གི་མིག་གི་རྣམ་ཤེས་རྣ་བའི་རྣམ་ཤེས་སྣ་ཡི་རྣམ་ཤེས་ལུས་ཀྱི་རྣམ་ཤེས་ཤ་ལྕེ་ཡི་རྣམ་ཤེས་བར་སའི་ཨམ་བྷ་དེ་བ་དབང་ཤེས་ལྔ་པོ་དེ་སེམས་ཀྱི་ནང་ནས་རགས་པ་རགས་ཤོས་དེ་ངོས་འཛིན་དགོས་ཆུང་ནས་ཤུགས་ཆེ་བ་ལས་སུས་ཀྱང་ཧ་གོ་བ

པའི་སྲས་པོ་དང་གྲོགས་ཡར་མར་ཡིན་ཏེ། ཡར་མར་དེ་བསམ་བློ་སྐྱིད་མ་འཁོར་དེ་ལབ་པ་ནི་སྒྲའི་དྲུག་གི་དུག་ཨང་དེང་སང། དེ་ཕལ་ཆེར་ང་ཚོ་མིའི་ངོས་འཛིན་བྱེད་སླ་བ་རེད་བོད་ལ་བྱེད་མི་ཡོང། ར་སྤྲོད་མི་ཡོང། མི་ཡོང་དེ་ལྟར་འདུག་ཐུབ་པ་རེད། ད་བསམ་བློ་འཁོར་མི་འདུག་འདི་ས་ཁ་གཅིག་རེད། རེད་རེད་ཡིན་གཅིག་ཡོད་གཅིག་ཡོད་རེད་ཀླད་པའི་ནང་ལ་ཡོད་རེད། སེམས་དེ་ལ་ཐུ་ལོས་ཡོད་ཀླད་པའི་ནང་ལ་སེམས་ཐུ་ཤུལ་དེ་འདྲེས་ཡོད། སེམས་རགས་པ། ད་ཐུ་བ་པའི་ངོས་ཟིན་སླ་བ།

ཨེ་ལམ་བསམ་པས། བར་དོ་དྲུག་ཡོང་དུས་མིག་ཡོའོ་རེད། མིག་དང་རྣ་བ་སྣ་དབང་པོ་ཀུན་ལ་ཚང་བར་གཟུགས་པོ་ཡོའོ་རེད། རླུང་གི་ལུས་རེད་མ་གཏོགས་པ་ཅི་རེད། དེ་ནས་བར་དོ་བ་དེ་སེམས་སྐྱོ་བོ། ག་ག་ཡིན་ས་འགྲོ་ཐུབ་མཁན་སེམས་ལ་གང་བསམ་སླེབས་འགྲོ་མཁན། བྱ་སྤུ་རླུང་གིས་འཁྱེར་འགྲོ་གི་ཡོའོ་དང། བྱས་ཙང་དེ། ང་ཚོ་ཤི་དུས་དེ་ཤི་སྟངས་དེ་སྦྱངས་ནས། ད་ཤི་ནས་འོད་གསལ་སྟོང་སངས་དེ་ཡང། མ་ཤི་ཡག་གི་ཚབ་ལ་དེ་མ་གོ་བ་བརྒྱད། སངས་རྒྱས་དུས་ཀྱི་ཆོས་སྐུ་ལ་སོགས་སྦྱོར་དགོས་དེའི་ཚབ། ཅེས་དང་ཁོ་དང་རྣམ་པ་མཐུན་པ་ཅིག་གིས་བརྗོད་པ། ཨ་ནི་དགོངས་རྒྱབ་ཀྱི་བཾ་ཡིག་དེ་ནི་བསྡུས་ནས། སྨིག་རྒྱུ་ལྟ་བུ་ནས་གསུམ་པ་གཅིག་དཀར་དམར་ནག་པའི་སྣང་བ་བར་དུ་འོང་བ་ནི། བཾ་ཡིག་ནཱ་ད་མེད་པར་འགྲོ་དུས་ཨ་ནི་ནག་ཐོམ་དེ་ཕར་ལ་བརླག། སྟོང་སང་སང་ཤར་འོང་དུས་དེ་ནི་སྟོང་པ་ཉིད་དང་བདེ་སྟོང་ད་ལྟ་དྲན་རྒྱུ་ཡོད་རེད་བ་དེ་བསྒོམ། འོ་དེ་ལ་ཆོས་སྐུའི་ང་རྒྱལ་བཟུང། འོ་དེ་རེད་ཡ། ད་དེ་ནས་ཕྱོགས་ནས་ད་རྒྱ་ལ་མེད་ད་སོ་བཾ་ཡིག་མ་གོ།

ཞེ་དྲག་ཡག་པོ་ཡོད་རེད། ངས་ད་གི་ཟེར་ཡག་འདྲ་བོ། གཞན་གཞན་དུ་གཡུག་བཞག་ནས་དེ་འདྲ་བ་རེད། མན་ངག་གཞན་ཁ་ལུས། གོ་བ་དཔེ་ཐོག་ལུས། རང་སེམས་ཐ་མལ་ལུས། ཉམས་ལེན་ཕྱི་བཤོལ་དུ་ལུས་ཞེ་ལུས་ཉམས་ལེན་མེད་པ་བྱས། གང་ལ་ལུས་གཡུག་བཞག་རྒྱུ་ཡོད་མ་རེད། ཨོ་དོ་སི་ནོ་ཀི་ཡ། འདི་དག་གང་ཞུས་པ་དེ་དག་ཐོན་རྗེས་ཕྱག་ལེན་དུ་སྤྲད་པ་ཅིག་ཀྱང་འོ་རེད་ངས། འདི་ཐོག་ལ་ར་ཅི་སྤྲོད།

དེ་དང་དེ་སུ་དགོངས་པ་གཅིག་པོ་རེད། དེ་འདྲའི་ཡིད་ཟབ་པའི་ཆོས་ཉན་མཁན་གྱི་སྤྲོ་སེམས་ངེད་རང་ངམ་ཉན་དགོས་རེད། ད་ཡང་འདི་གཅིག་བཤད། ད་བར་དུ་འདས་གོས་པད་མོ་ནག་གི་རི་སངས་པར་བུ་གཅིག་གིས་ཀྱང་མ་ཟིན་སངས་ཀྱི་ཡོད་མ་རེད། གཞན་ལོག་ལོག་ལོག་ཁྲི་བ་རྒྱག་མཁན་ལ་སྤྲོ་སྐྱེད་སྤྲད་ཀ་འགྲོ་གི་བྱེད་ཀྱི་ཡོད་མ་རེད། ཆོས་ཉན་དེ་དེ་དེ་བ་ང་ཚོ་དེ་འདྲ་བྱེད་མཁན་དེ་ཡོད་མ་རེད་བ་མ་གཞི་ནས་ཡིན་ནའི་ལྟ་རྒྱུ་ཡོད་མ་རེད། རྣལ་འབྱོར་མས་ངས་བཤད་ཡ་དེ་ལ་བས། ང་སྤྲུལ་བཤད་ཁུངས་ལུང་བྱས།